འདི Voice of America རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་སྔའི་ལོ་རྒྱུས་ཀྱི་དཔེ་དེབ་མང་ཆེ་བའི་ནང་སྐྱེས་པ་ཚོའི་བྱས་རྗེས་མ་གཏོགས་བུད་མེད་ཚོའི་བྱས་རྗེས་ཞེ་དྲག་འཁོད་མེད་པ་དེ་ནི་བུད་མེད་ཚོར་སྐྱེས་པ་དང་གཅིག་མཚུངས་ཀྱི་རང་དབང་ཐོབ་ཐང་དག་དེ་ག་ནང་བཞིན་གོ་སྐབས་མེད་པའི་རྐྱེན་གྱིས་བྱུང་བ་ཞིག་ཡིན་ན་ཡང། འཇིག་རྟེན་གྱི་བྱ་གཞག་ཚང་མའི་ནང་ལ་ཡང་བུད་མེད་ཚོས་སྐྱེས་པ་དང་གཅིག་མཚུངས་ཀྱི་བྱས་རྗེས་མང་པོ་ཞིག་བཞག་ཡོད་པ་དེ་ནི་བརྗོད་མི་དགོས་པ་ཞིག་ཆགས་ཡོད་རེད། བྱས་ཙང་དེ་རིང་ང་ཚོའི་བུད་མེད་ཀྱི་ལེ་ཚན་འདིའི་ནང་ལ་ཡང། འཛམ་གླིང་ནང་ལ་ཡང་བཟང་ཕྱོགས་ཀྱི་འགྱུར་བ་གཏོང་ནུས་ཡོད་མཁན་བུད་མེད་ཚན་རིག་པ་ཁག་ཅིག་གི་ཐོག་ལ་འདུག་སེ་གླེང་མོལ་ཞུ་གི་ཡིན། ཨ་ནི་དེ་རིང་ང་ཚོའི་ལེ་ཚན་འདིའི་ཆེད་བུད་མེད་ཚན་རིག་པ་ཁག་ཅིག་གི་ཐོག་ལ་ཡང་ཞིབ་འཇུག་གནང་མཁན་འདི་ག་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་འབུམ་རམས་པ་ཕུན་ཚོགས་ཚེ་རིང་ལགས་ཕེབས་ཡོད། ཕུན་ཚོགས་ཚེ་རིང་ལགས་ང་ཚོའི་ལས་རིམ་འདིར་ཕེབས་པར་ཐུགས་རྗེ་ཆེ།
ཐུགས་རྗེ་གནང་ཚེ་བརྟན་ལགས།
ལགས་རེད་ད་ངས་ཨ་ད་གོང་དུ་ངོ་སྤྲོད་ཞུས་པ་ནང་བཞིན་སྤྱིར་བཏང། འཛམ་བུ་གླིང་གི་བྱ་གཞག་ཚང་མའི་ནང་ལ་ཡ་ད་བུད་མེད་ཚོས་སྐྱེས་པ་དང་གཅིག་མཚུངས་ཀྱི་ལས་ཀ་ཚང་མའི་ནང་ལ་ད་ཆེ་ཆུང་ཚང་མའི་ནང་ལ་མཉམ་ཞུགས་བྱས་བྱས་ནས་བྱས་རྗེས་ཡོད་མཁན་མང་པོ་ཡོད་རེད་དེ་ཡིན་ནའི་ལོ་རྒྱུས་ཀྱི་སྟེང་ལ་ཡ་བུད་མེད་ཀྱི་བྱས་རྗེས་དམིགས་བསལ་གྱི་ལྕ་ལས་རིམ་ཐོག་དེ་ཚོའི་ནང་ལ་མཐོང་ཡ་མེད་པ་འདྲ་པོ་ཅིག་ཡོད་རེད་ད་འདི་སྤྱིར་བཏང་ད་འཛམ་བུ་གླིང་གི་འགྲོ་སྟངས་དང་ལམ་ལུགས་དང་འདི་འདྲའི་ཐོག་ནས་བྱུང་ཡོད་རེད་བྱས་ཙང

ཕྱིས་འབྱུང་ཨ་ནི་བུད་མེད་གཞན་པ་ཚོ་ལ་ཡང་བློ་སྐྱེད་ཞེ་པོ་ཅིག་རག་ཤག་བྱས་ཙང་ངས་བུད་མེད་ཁག་ཅིག་གི་སྐོར་ལ་འདུག་སེ་གནས་ཚུལ་ཁག་ཅིག་སྙན་སྒྲོན་ཞུ་དགོས་བསམ་གྱི་ཡོད། ལགས་ལགས་སེ་ཕུན་ཚོགས་ལགས་དང་པོ་འདི་ད་འོ་ན་བྱས་ན་ང་ཚོས་རྒྱུན་དུ་ནས་སློབ་དེབ་ནང་ལ་ཡིན་ནའི Madam Curie ཞུ་གི་ཡོད་རེད་དེ་གསུང་གི་ཡོད་རེད་པ།
ལགས་རེད་ད་པད Madam Curie ཟེར་མཁན་འདི་དངོས་གནས་པད་ཏེ་ང་རང་ཡིན་ན་དང་ཐོག་མ་ད་སློབ་གྲྭའི་ནང་བསྡད་དུས Madam Curie ཟེར་མཁན་གྱི་པད་ཏེ་བུད་མེད་འདིའི་སྐོར་ལ་པད་ཏེ་ལོ་རྒྱུས་ལྟ་ཡག་དང་གཅིག་དེ་ག་ནང་བཞིན་ཁོང་གི་བྱས་རྗེས་འདི་ག་དེ་ལ་པད་ཏེ་ཡིད་དབང་ཞེ་པོ་འཕྲོག་བྱུང

རྡུལ་ཕྲན་གྱི་རྫས་རྒྱུ Uranium གྱི་ནང་ལ་ཨ་ནི་འོད་རླབས་ཞུ་རྒྱུ་ཡོད་པ་ཞིག་གཟིགས་པ་རེད། བྱས་ཙང་དེ་སྔན་ལ་མི་གཞན་ཚན་རིག་པ་དང་དེ་དག་གིས་འདུག་སེ་ཉམས་སྣང་བྱུང་ཡོད་ས་མ་རེད། བྱས་ཙང་དེ་ཕྱི་ལོ་ཆིག་སྟོང་ཨ་ནི་ག་རེ་ཟེར་བརྒྱད་བརྒྱ་དགུ་བཅུ་གོ་དྲུག་གི་ལོ་ལ་སྐུ་ཞབས Bec Becquerel ཟེར་མཁན་ཞིག་འདུག་ཁོ་རང་ལ་བརྙེས་པ་རེད། དེ་དུས་ད།

ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་དྲུག་རེད་པ་བྱས་ཙང་ཁོའི་རྗེས་ལ་ཨ་ནི Madam Curie དང་དེ་ག་ནང་བཞིན་ཁོང་གི་སྐུ་ཟླ Pierre Curie གཉིས་ཀྱིས་ཉམས་ཞིབ་མུ་མཐུད་ནས་བྱས་པ་རེད། དེ་བྱས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་གསུམ་གྱི་ལོ་ལ་ཁོ་རང་གཉིས་ལ་ཨ་ནི་རྫས་རྒྱུ་ཅིག་འདུག་རྡུལ་ཕྲན་གྱི་རྫས་རྒྱུ Pitchblende ཟེར་མཁན་ཅིག་འདུག་རྡུལ་ཕྲན་གྱི་རྫས་རྒྱུ Pitchblende གྱི་ནང་ལ་ཨ་ནི

འཛམ་གླིང་གི་ནོ་བེལ་གཟེངས་བསྟོད་རག་དང་པོ་དེ་རེད་ཆགས་ཡོད་རེད། གཉིས་རེད། ཨ་མདའ་ལྕམ་ཀུ་རི། ལྕམ་ཀུ་རི་ཁོ་རང། མཉམ་འབྲེལ་རྒྱལ་ཚོགས་ཀྱི་འདུ་ཞིབ་འཇུག་སྙན་ཐོའི་ནང་ལྟ་དུས་ཙཱ་ནས་འཛམ་བུ་གླིང་གི་ལུང་པ་བཅུ་བཞིའི་ནང་ལ་འདུ་ཞིབ་འཇུག་སྙན་ཐོ་ཅིག་བཏོན་པ་འདིའི་ནང་ལ་ལྟ་བ་ཡིན་ན། ཅིག་ཚན་རིག་དང་ཨང་རྩིས་དང་འདི་འདྲའི་ཐོག་ལ་བུ་མོས་ཀྱིས་མཇུག་སྐྱོང་ཐུབ་པ་འདི་བརྒྱ་ཆ་བཅོ་བརྒྱད་དང་ཨ་ནི་ད་ག་ནང་བཞིན་བུའི་བརྒྱ་ཆ་འདི་སུམ་ཅུ་སོ་བདུན་འདི་འདྲ་བ་ཅིག་བྱེད་ཀྱི་འདུག་ཨ་ལེ་ད་ཡིན་ནའི་ད་ལྟ་གསུངས་པ་བྱས་ན་ཅིག་ཚན་རིག་ཐོག་ལ་ཅིག་ད་གནའ་སྔ་མོ་ནས་ར་འདི་འདྲའི་དེང་སང་ཡིན་ན་ད་ཡུ་རེ་ནི་ཡམ་ཟེར་ཡས་དེ་རྡུལ་ཕྲན་གྱི་རྫས་རྒྱུ་དེ་ཚོ་དཔེ་སྐད་གྲགས་ཆེན་པོ་ད་ཡོད་ན་མེད་ན་ནུས་ཤུགས་ཞི་བའི་ཐོག་ནས་ཡིན་ནའི་འདྲ་དྲག་པོའི་ཐོག་ནས་ཡིན་ནའི་འདྲ་བེད་སྤྱོད་ཆེན་པོ་ཅིག་ཆགས་ཡོད་རེད་དེ་ཚོ་ཡ་ཅིག་དང་པོ་ཧ་གོ་མཁན་རེད་བ་ཤེས་རྟོགས་བྱུང་མཁན་འདི་ད་ད་ལྟའི་ཆ་ལ་བུད་མེད་ཅིག་ཆགས་ཡོད་པ་དེ་གསལ་པོ་བྱུང་སོང། ཨ་ད་ག་ནང་བཞིན་ཁོ་རང་ལ་སྐབས་འདི་དུས་ཙཱ་ནས་ངོས་འཛིན་ར་ཐོབ་དུས་ཙཱ་ནས་འདི་གི་ཅིག་ཤུགས་རྐྱེན་ར་ཅིག་ག་རེ་བྱུང་འདུག་བུད་མེད་གཞན་དག་ལ། རེད། ཚེ་བརྟན་ལགས་ད་ལྟ་ནོ་བེལ་ཞི་བདེ་བྱ་དགའ་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་མ་རེད་སུའི་ཏིན་གྱི་སུའི་ཏིན་དང་ནོར་ཝེ་གི་སྔོན་མ་ཚན་རིག་པ་ཅིག་བྱུང་བ་རེད་ནོ་བེལ་ཟེར་མཁན་གྱི་ཚན་རིག་པ་ཅིག་བྱུང་བ་རེད་ཁོ་རང་རྫས་སྦྱོར་རིག་པ་དང་དངོས་ཁམས་རིག་པའི་ཐོག་ལ་མཁས་པ་ཞེ་པོ་ཅིག་རེད། མཁས་པ་ཡིན་པ་ཙམ་མ་ཟད་ཁོ་རང་གིས་པ་ད་ཁོ་རང་གི་རིག་པ་དེ་བེད་སྤྱོད་བཏང་ནས་ཁོ་རང་གི་བཟོ་གྲྭ་བཙུགས་པ་རེད། དེ་བྱེད་དུས་ཁོ་རང་བཟོ་གྲྭ་དེར་པ་ད་ཁོའི་བཟོ་གྲྭ་དེའི་ལམ་ལྷོང་ཆེན་པོ་བྱུང། འབྱོར་ལྡན་ཞེ་པོ་ཆགས་ཨ་ནི་ཁོང་གྲོངས་པ་རེད་བ། བྱས་ཙང་ཁོང་མ་གཤེགས་གོང་ལ་ངའི་རྒྱུ་ནོར་ལོངས་སྤྱོད་ག་ཚོད་ཡོད་པ་ཚང་མ་ཕྱིས་འབྱུང། ཚན་རིག་པ་དང་འཛམ་གླིང་ཞི་བདེ་ལས་དོན་ལ་ཕན་ཐོགས་སྒྲུབ་མཁན་གྱི་མི་ཚོ་ལ་ཨ་ནི་རྔན་པ་སྤྲད་དགོས་ཡོད་ཟེར་ནས་གསུངས་རེད། བྱས་ཙང་ཁོ་རང་གི་ཁ་ཆེམས་དེ་བཞག་པ་རེད་བ། བྱས་ཙང་དེ་རིང་ཁ་སང་ནོ་བེལ་ཞི་བདེ་གཟེངས་རྟགས་དང་ད་ག་ནང་བཞིན་ནོ་བེལ་གྱི་ཚན་རིག་གི་བྱ་དགའ་དང་ཚན་སྨན་གྱི་བྱ་དགའ་དང། རིག་རྩིས་ཀྱི་བྱ་དགའ་འདི་ག་ཚང་མ་ཁོ་རང་གི་བཀའ་དྲིན་རེད། བྱས་ཙང་ཁོ་རང་དེ་དུས་གཤེགས་དུས་ད་འབྱོར་ལྡན་ཞེ་པོ་ཅིག་རེད་ཨ་ནི་ད་ལྟ། གསོལ་རས་འདི་ག་དེ་ཡང་སྒོར་མོ་དཔེ་ས་ཡ་མང་པོ་ཡོད་རེད་དེ་རིང་ཁ་སང། དེ་བྱེད་དུས་སྔོན་མ་ཡིན་ན་པི་སི་ཨེམ་ད་ལྟ་ཚན་རིག་གི་སྡེ་ཚན་དེ་ལ་པི་སི་ཨེམ་ཟེར་གྱི་ཅིག་ཡོད་རེད Physics Chemistry and Maths ཚན་རིག་གི་སྡེ་ཚན་དེ་རེད། ཨ་ནི། ད་དེ་རིང་ཁ་སང་དེ་པི་སི་ཨེམ་དེ་ཚན་རིག་ལ་བསྒྱུར། ཨ་ནི་དེ་དང་ཞོར་ལ Engineering ཟེར་གྱི་ཅིག་ཡོད་རེད་དེ་ལ་གལ་ཆེན་པོ་རེད་ཟེར་ན་ཁོང་ཚོས་ཤུགས་རྒྱག་གི་འདུག་ཨ། Mathematics དེ་ཨང་རྩིས་ལ་ཡོད་པ་ཅིག་རེད་བ། བྱས་ཙང། སྡེ་ཚན་འདི་གས་གསུམ་གསུམ་བྱས་ཨ་ནི་བཞི་བ་དེ་ལ་ཨ་ནི Technology རེད་ད་དེ་རིང་ཁ་སང་དཔེར་ན་རིག་རྩིས་འཕྲུལ་འཁོར་ཅིག་འདུག་ཨ་བཞི་བ་དེ་རེད་བྱས་ཙང Stem ཟེར་གྱི་རེད་སྡེ་ཚན་བཞི་ལ་ཨ་ནི་དེ་རིང་ཁ་སང་ཤུགས་ཞེ་པོ་རྒྱག་དགོས་ཀྱི་རེད། ད་འདི་གས་དེ་ལ་ཅིག་ཚན་རིག་རེད་ལག་རྩལ་རེད་ཨང་རྩིས་ད་འདི་གས་དེ་ལ Stem ཟེར་ཡས་དེ་ལ་ད་ཤུགས་བརྒྱབ་པ་ཡིན་ན་མ་འོངས་པ་ལ་འཛམ་བུ་གླིང་ནང་ལ་ཡ་མི་ཡིན་ནའི་རེད་ཁོར་ཡུག་ཡིན་ནའི་ད་ཅིག་སྲོག་ཆགས་ཡིན་ནའི་ཚང་མ་ལ་འགྱུར་ལྡོག་ཆེན་པོ་ཅིག་ཐེབས་ཀྱི་ཡོད་པ་དེ་ད་ཚང་མས་ཤེས་གསལ་རེད་བྱས་ཙང་ད་ད་ལྟ

དེའི་རྗེས་ལ་ཨ་མི་རི་ཀ་ལ་ཡོང། དེས་ཨ་མི་རི་ཀ་ལ་གློག་བརྙན་འཁྲབ་འདུག་ཨ། གློག་བརྙན་འཁྲབ། ཨ་དེ་འདྲའི་ཅིག་ལ་ཁོ་རང་གིས་འབད་དེ་གར་སོ་ག་རེ་རིག་པ་དེ་འབད་དེ་ཚན་རིག་ཐོག་ལ་མུ་མཐུད་ནས་ཕྱིན་འདུག་ཨ། ཁོ་རང་གིས་ཅི་ལྟར་དེ་རིག་གསར་ཉམས་ཞིབ་འབད་དེ་ཞིབ་འཇུག་ཁང་ནང་དུ་བ་ལ་ཞིབ་འཇུག་མུ་མཐུད་ནས་རྒྱུན་མཐུད་ནས་བྱེད་མཁན་འདི་འདྲ་རེ་ཡིན་ས་མ་རེད། ཁོ་རིག་པ་བཏང་ནས་དེ་འདྲ་བྱས་ན་དེ་འདྲ་ཡག་པོ་ཡོང་ས་རེད་དེ་འདྲ་བྱས་ན་དེ་འདྲ་ཅིག་ཡོང་ས་རེད་ཟེར་ན། རིག་པ་བཏང་ནས་ཨ་ནི་ཁོ་ཚོས་རིག་པ་དེ་བེད་སྤྱོད་གཏོང་མཁན་ཅིག་རེད་བཞག།
ཨ་ནི་ད་ག་ནང་བཞིན་ཨེ་ཤི་ཡའི་ཕྱོགས་ནས་ཡང་ཚན་རིག་ཞིབ་འཇུག་པ་དེ་འདྲའི་སྐད་གྲགས་ཆེན་པོ་དེ་འདྲ་བྱུང་མི་འདུག་བས་ལ། ཨེ་ཤི་ཡ་ནས་དཔེར་ན་ཆ་བཞག་པ་ན་ང་ཚོ་ཨེ་ཤི་ཡ་ནས་བུད་མེད་རྒྱ་མོ་དེ་འདྲ་ཅང་ཤིང་ཝུ་ཟེར་མཁན་ཅིག་འདུག་ཅང་ཤིང་ཝུ་ཟེར་མཁན་འདི་སྔ་མ་རྒྱ་དེ་འདྲ་རྒྱ་ནག་གི་གྲོང་ཁྱེར་ཧྲང་ཧའེ་ཡི་ཉེ་འཁྲིས་ཀྱི་གྲོང་ཁྱེར་ཏའེ་ཅུང་ཟེར་མཁན་ཅིག་ནང་ལ་འདུག་སྐྱེས་བཞག་ཁོང་ཕ་གིར་སློབ་སྦྱོང་མུ་མཐུད་བྱས། ཨ་ནེ་ག་རོ་ཅི་ནི་ཁོ་རང་བསླབ་གྲྭ་ཐོན། མཐོ་རིམ་བསླབ་གྲྭ་དེ་རེད། ནན་ཅིང་གི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་རེད། དེའི་ནང་ལ་སློབ་སྦྱོང་བྱེད་དུས་ཁོ་རང་གི་དགེ་རྒན་དེ་རྒྱ་མོ་གཞན་པ་ཞིག་འདུག་འུ་ཁྱེད་རང་སློབ་སྦྱོང་མུ་མཐུད་བྱེད་དགོས་འདུག་ཁྱེད་རང་འབད་དེ་རིག་པ་དང་ཁྱེད་རང་འབད་དེ་ཁྱེད་རང་བློ་གྲོས་དེ་གཞན་དང་མི་འདྲ་ཞིག་འདུག་ཨ་མི་རི་ཀ་ལ་ཕྱིན་མཐོ་རིམ་སློབ་སྦྱོང་མུ་མཐུད་བྱེད་དགོས་འདུག་ཞུས་འདུག་བྱས་ཙང།

དེར་སློབ་སྦྱོང་མུ་མཐུད་བྱེད། ཅིག་རིག་གསར་ཉམས་ཞིབ་ག་རེ་བྱེད་དགོས་རེད་ད་ག་རང་མུ་མཐུད་བྱེད། རྒྱ་ནག་ལོག་ན་ཆོ་ཡོང་གི་མ་རེད་བས་རྒྱ་ནག་ལ་ཆ་རྐྱེན་དེ་ག་སུ་ཡོད་མ་རེད་ཁྱེད་རང་གི་བློ་གྲོས་ཀྱི་རྩལ་དེ་རྒྱ་ནག་ལ་བསྟན་ཐུབ་མ་རེད་ཟེར་ནས་བསླབ་བྱ་རྒྱབ་འདུག་ཨ་བྱས་ཙང་ཁོ་རང་ཕ་གིར་ཨ་མི་རི་ཀའི་བག་ལེ་ནང་ལ་སློབ་སྦྱོང་མུ་མཐུད་བྱེད། ཨ་ནི་ཁོ་རང་གི་ད་ག་རེ་ད་ཁོ་རང་གི་བྱས་རྗེས་བྱས་རྗེས་ཆེ་ཤོས་དེ་ག་རེ་རེད་ཟེར་ན། ད་དེ་དུས་ཕྱི་ལོ་ཆིག་སྟོང་དགུ་བརྒྱ། བཞི་བཅུ་ཞེ་གྲངས་ནང་དུ་རེད་དོ། བཞི་བཅུ་ཞེ་གྲངས་ནང་དུ་བ་ལ་འཛམ་བུ་གླིང་ནང་ལ་དམག་ཆེན་རྒྱབ་བཞིན་པའི་སྐབས་རེད། དམག་ཆེན་ག་རྒྱབ་བཞིན་པའི་སྐབས་ཡིན་ཙང་ད་གོ་མཚོན་དཔེ་མཚོན་ཆ་དཔེ་རྡུལ་ཕྲན་གྱི་མཚོན་ཆ་དགོས་ཀྱི་ཡོད་པ་དེ་ཁོང་ཚོས་དེ་གལ་ཆེན་པོ་མཐོང་གི་ཡོད་རེད། ཨ་མི་རི་ཀས་དེ་དུས་རྡུལ་ཕྲན་གྱི་མཚོན་ཆ་བཟོ་ཡག་གི་ཐབས་ཤེས་བྱེད་བཞིན་པ་རེད་དོ། བྱས་ཙང་ཁོ་རང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཞེ་བཞི་ཞེ་བཞི་ལོར་ལ་ཨ་མི་རི་ཀའི Manhattan Project ཟེར་མཁན་ཅིག་ཡོད་ས་རེད་ནིའུ་ཡོག་ལ་ཁ་ལོམ་ནིའུ་ཡོག་གི Columbia University གྱི་ནང་ལ་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་ནང་ལ་ཟེར་གྱི Manhattan གྱི་ལས་གཞི་ཟེར་གྱི་འདུག་ལས་གཞི་འདིའི་འོག་ལ་འཛུལ་ནས་རྡུལ་ཕྲན་གྱི་རྫས་ཀྱི་ཡུ་རེ་ནིམ་སྐོར་ལ་རིག་གསར་རྩད་ཞིབ་མུ་མཐུད་ནས་བྱས་འདུག་ཨ་འུ་གིས། བྱས་ནས་ཁོ་རང་བྱས་ནས་ཁོ་རང་གི་རོགས་པ་དེ་ཡལ་གྱི་འདུག་རིག་གསར་རྩད་ཞིབ་དེ་མུ་མཐུད་ནས་བྱས་རེད་པ་དེའི་རྐྱེན་གྱིས་ཨ་མི་རི་ཀས་རྗེས་ལ་དཔེ་རྡུལ་ཕྲན་གྱི་མཚོན་ཆ་བཟོས་ནས་ཉི་ཧོང་གི་གྲོང་ཁྱེར་ཧི་རོ་ཤི་མ་དང་ན་ག་ཤི་སྒང་ལ་གཡུགས་རེད་པ། ད་འདི་བཟོ་དུས་རྡུལ་ཕྲན་མཚོན་ཆ་མོ་རང་གིས་བཟོས་ཡོད་མ་རེད་དེ་ཡིན་ནའི་མི་གཞན་པས་བཟོས་ཡོད་རེད་པ་ཡིན་ནའི་རིག་པ་དང་རིག་གསར་རྙེད་མཁན་དེ་གཙོ་བོ་དེ་ཁོ་རང་མོ་རེད་འདུག་རྒྱ་མོ་དེ་རྒྱ་མོ་དེ་གི་ལོ་ཚན་རིག་ནང་ལ།

ཁོང་རང་རྒྱ་ནག་རང་ལ་སློབ་སྦྱོང་བྱས་རྒྱ་ནག་རང་ལ་ཉམས་ཞིབ་བྱས་རྒྱ་ནག་རང་ལ་འཚར་ལོངས་མུ་མཐུད་བྱེད་མཁན་ཅིག་རེད་ཤག་ཁོང་གིས་འདར་ཚད་ཡོད་རེད་བ Malaria འདར་ཚད་ལ་ཕན་ཡག་གི་སྨན་དེ་དང་པོ་བཟོ་མཁན་ཁོ་རང་ལ་རིག་གསར་དེ་ཁོ་རང་ལ་རྙེད་ད་དེ་ཁོ་རང་གི་དེ་རིག་གསར་ཉམས་ཞིབ་བྱས་པའི་གྲུབ་འབྲས་དེ་གི་བཀའ་དྲིན་གི་མི་ས་ཡ་མང་པོ་ལ་ཕན་ཐོགས་བྱུང་ཡོད་རེད་མི་ས་ཡ་མང་པོའི་སྲོག་སྐྱོབ་བྱས་ཐུབ་ཡོད་རེད་བྱས་ཙང་བྱས་རྗེས་ཆེན་པོ་ཞེ་པོ་ཅིག་རེད་ཤག་དེ། དཔེར་ན་དེ་སང་ཡིན་ན་ཅིག་ལྷན་སྐྱེས་སྲིན་འབུ་འཁྲུགས་པའི་ནད་གཞི Aids དང། དེ་ནང་བཞིན་གློག་པར་རྒྱག་ཡས་དང་དེ་འདྲས་ཅིག། ད་གསར་གཏོད་བྱེད་མཁན་བུད་མེད་རེད་འདུག་ཨ་འདི་ཚོའི་སྐོར་ལ་ག་རེ་གསུང་ཡོད་ཡིན། ལགས་རེད། གློག་པར་གྱི་རིགས་དེ་ལ་དེ་འདྲ Madam Curie གི་བཀའ་དྲིན་ཐུགས་རྗེ་བཀའ་དྲིན་གྱིས Uranium འདི་རེད་བ་གྲོད་ཁོག་ནང་ལ་རྡོ་དེ་འདྲ་ཐོན་པ་ཡིན་ན། སྔོན་མ་ཡིན་ན་གཤག་བཅོས་བྱེད་དགོས་རེད་བ། དེ་རིང་ཁ་སང་གཤག་བཅོས་བྱེད་མི་དགོས་པ་བྱས། གློག་རྡུལ་བཏང་ནས་རེད་བ། གཤག་བཅོས་བྱེད་མི་དགོས་པ་བཟོས་ཡོད་རེད་བྱས་ཙང་སྨན་གྱི་ཐོག་ལ་ཡིན་ནའི་ཕན་ཐོགས་ཞེ་པོ་ཅིག་བྱུང་རེད་བ། མཁའ་དབྱིངས་ཀྱི་ལས་དོན་དང་འབྲེལ་བའི་ཐོག་ལ་ཡང་སྐད་གྲགས་ཚ་བོ་དེ་འདྲ་བྱུང་དང་དེ་འདྲ་སུ་དང། དེ་ལྟར་བུད་མེད Sally Kristen Ride ཅིག་བྱུང་ཞག་ཁོ་རང་དཔེ་སྟོན་ཚན་རིག་ཐོག་ལ་དཔེ་སྟོན་ཡག་པོ་ཞེ་དྲག་རེད། རྗེས་ལ་ཁོ་རང་ཨ་མི་རི་ཀའི NASA ཟེར་མཁན་གྱི་མཁའ་དབྱིངས་རྩད་ཞིབ་ལས་ཁང་ནང་ལ་འཛུལ་ཞུགས་བྱས། མཁའ་དབྱིངས་ནང་ལ་འཕུར་སྐྱོད་བྱེད་མཁན་གྱི་ཨ་མི་རི་ཀའི་བུད་མེད་དང་པོ་དེ་མོ་རེད། དེའི་སྔོན་ལ་རྩ་བའི་མིའི་བུད་མེད་ར་ཤི་ཡའི་བུད་མེད་སྔོན་ལ་བྱུང་ཚར་རེད་གཉིས་བྱུང་ཚར་འདུག་བ་བུད་མེད་གཉིས། ཡིན་ནའི་ཨ་མི་རི་ཀའི་ནང་ལ་ཁོ་རང་བུད་མེད་དོན་དག་མཁའ་དབྱིངས་ནང་ལ་འཕུར་སྐྱོད་བྱེད་མཁན་ཐོག་མ་དེ་ཁོ་རང་རེད་ཞག་ད་རེས་ཉེ་དུས་རང་ཨ་ནེ་ཨ་མི་རི་ཀའི་བུད་མེད་གཉིས་མཁའ་དབྱིངས་ནང་ལ་ཕྱིན་མཁའ་དབྱིངས་ནང་ལ་ཕྱིན་པ་ཙམ་མ་ཟད་མཁའ་དབྱིངས་ནང་གི་འཕུར་གྲུའི་ཡན་ལག་དེ་གའི་དེ་ལ་བཟོ་བཅོས་བརྒྱབ་མཁའ་དབྱིངས་ནང་ལ་འཕུར་སྐྱོད་ཆུ་ཚོད་མང་པོའི་རིང་ལ་བྱས་གདེང་ཚོད་དེ་གའི་དེ་ཁོ་རང་ཚོའི་ཁོ་རང་གིས་འགོ་བཙུགས་རེད་བ Sally Ride གི། རྩ་བའི་ད་དེ་སང་ཡིན་ན་བུད་མེད་ཀྱི་ཅིག་གི་ཚན་རིག་ཐོག་ལ་ཡིན་ནའི་དེ་དེང་དུས་ཀྱི་ཅིག་གི་ཤེས་བྱའི་ཅིག་ཁ་ལམ་མང་པོ་ཅིག་ནང་ལ་ཡང་བུད་མེད་ཀྱི་བྱས་རྗེས་བཞག་པ་དེ་གའི་ད་དེ་སང་ཡིན་ན་འདུག་སེ་དངོས་སུ་མཐོང་རྒྱུ་ཡོད་རེད་དཔེར་ན་ཆ་བཞག་ན

འདི་ཚོའི་ཐོག་ལས་འབད་དེ་དེང་དུས་ཀྱི་སྨན་དང་སྨན་བཅོས་ལ་ཕན་རླབས་ཆེན་པོ་ཅིག་བསྐྲུན་ཡོད་ཙང་ཅིག་ནོ་བེལ་བྱ་དགའ་དེ་ཚོ་བས་སུས་རེད་ཐོབ་ཡོད་རེད་བྱས་ཙང་ད་དེ་སང་དུས་ཚོད་དེ་ལ་ཡང་ཕྲུ་གུ་བུ་མོའི་རིགས་ལ་ཡང་སེམས་ཤུགས་མིག་ལྟོས་བྱེད་ས་མང་པོ་བྱས་སྐྱེས་པ་དང་དཔུང་པ་འདྲ་མཉམ་ཐོག་ནས་ལས་ཀ་བྱེད་ཐུབ་ཡག་གི་འདི་འདྲའི་དུས་ཚོད་ཅིག་སླེབས་ཡོད་པ་དེ་ཚོ་ཚང་མས་མཁྱེན་གསལ་རེད་བྱས་ཙང་དེ་རིང་ང་ཚོའི་བཟང་ཕྱོགས་ཀྱི་འགྱུར་བ་གཏོང་ནུས་ཡོད་མཁན་བུད་མེད་ཚན་རིག་པ་ཁག་ཅིག་གི་ཐོག་ལ་ཡང་འདུག་སེ་གླེང་མོལ་ཞུས་པ་ཡིན་ཕུན་ཚོགས་ཚེ་ལགས་ང་ཚོའི་ལས་རིམ་འདིའི་ཐོག་ལ་ཡང་ཞིབ་འཇུག་གནང་བར་བཀའ་དྲིན་ཆེ་ཞུ་གི་ཡིན། ཐུགས་རྗེ་གནང་ཚེ་བརྟན་ལགས།